ཚང་མ་འདིའི་ཆབ་ཆ་ནས་བཏོན་ནིར།
དམའ་འབྲིང་ཆབ་ཆ་ནས་བཏོན་ནིར་ལོ་གསུམ་པོ། དེ་ནས་མཐོ་འབྲིང་ད་ལོ་གཅིག་ཆབ་ཆ་ནས་བསྡད་ནི་རེད། ད་དེ་དག་གི་ནི་ཡང་ཆབ་ཆ་ནས་མ་བསྡད་ལ་སྲིད་ལངས་སོང་ནིར།
དེང་གི་དེང་གི་ད་ཁྱོ་རང་མཚོན་ན་ཡིན་རྒྱུ་ན་ད་སློབ་འབྲིང་ཡིན་ན་ཆོག་གོ་ད་དམའ་འབྲིང་ད་དེའི་སློབ་ཆུང་བོ་ག། དེ་གི་སྐབས་ཀྱི་བག་ཆགས་དེ་ཆི་མོ་ཟིག་རེད། བག་ཆགས་ད་དྲང་མོ་ཡིན་མི་ཤེས་ལ་གསལ་བོ་ཧ་ལས་པ་གསལ་བོ་ཟིག་མེད་གི།
རེད། ད་སློབ་ཆུང་དེ་དེའི་ད། དམའ་འབྲིང་དང་བོའི་དུས་དེ་དུས་ལ། ད་སྤྱིར་གི་རང་ཉིད་ང་རང་ཉིད་མཚོན་རྒྱུ་ན་ཆུང་དུས་ནས་རི་ཀི། ད་དཔེ་ཆ་ཀློག་རྒྱུ་དགའ་ནི་རེད། དེ་ནས་དེ་རྒྱུ་མཚན་ཆི་ཟེར་ན། སྤྱིར་གི་ང་རང་ཉིད་ད་ཁྱིམ་ཚང་ནང་ན་མྱིག་གི་གྲྭ་བ་ཟིག་ཡོད། ད་མྱིག་གི་གྲྭ་བ་ཟིག་ནས་ད་དེའི་རྐྱེན་གྱིས་ང་རང་གི་ཆུང་དུས་ནས་ད་ཨ་དབྱར་གནང་དགུན་གནང། གོན་དུས་གོན་དུས་གྲྭ་ཤག་ཁྲིད་འགྱོ་ནི་རེད། དགོན་པ་བུད་འགྱོ་ནི་རེད།
དགོན་པ་བུད་འགྱོ་ནི་རེད། ད་དེའི་རྐྱེན་གྱིས་དགུན་གནང་ཨ་དབྱར་གནང་གཙང་མ།

དེ་མོ་མིན་ནོ་གི་རྐྱེན་གི་ད་རང་གི་ཞོར་གི་དུས་ཚོད་གི་ལས་ཟིག་ཡོད་གི། རེད། དེ་འདྲ་ཟིག་ཡོད་ད་རང་གི་གཞན་པ་ད་དཔེ་ཆ་ལྟ་རྒྱུ་གི་ཞོར་དུ་ད་རང་དེ་ན་སྐབས་དུས་སུ་ཁྲིན་ཏུའུ་ན FFI འབྲོག་སའི་རྩ་ཟིག་དེ་མོ་རྒྱལ་སྤྱི་གི་སྐྱེ་དངོས་སྲུང་སྐྱོབ་མཐུན་ཚོགས་ཟེར་ནི་རེད་ཚོགས་པ་ཟིག། རེད། དེ་ཆ་དེ་འདྲ་གཞུང་སྒྲུབ་ཁང་ཡོད་གི། རེད། ལྷག་པར་དུ་དེ་ཆ་གི་ཉི་ཟླ་གི་ད་གོ་མོ། རེད་རེད། དེ་ད་རང་གི་དུས་ཚོད་གི་ལས་ཟིག་ཡོད་དེ་གི་དེ་ན་ཚོད་ལྟ་བྱས་ནི་རེད། འོ། དེ་ནས་ཡང

རེད། བ་ཧུ་ཡི་ཧྥ་ཅན། རེད་བ་ཧུ་ཡི་ཧྥ་ཅན། ཨ། ཡང་ན་ཁོར་ཡུག་ར་དེ་འབྲེལ་བ་ནི་ར།
སྤྱིར་གི་ར་ཁོར་ཡུག་འབྲེལ་བ་ཡོད་ནི་རེད་ད་སྐྱེ་ཁམས་ཁོར་ཡུག་སྲུང་སྐྱོབ་ལ་དེ་ནི་སྤྱི་ཚོགས་འཕེལ་རྒྱས། རེད། འདི་གཉིས་ཀ་ལྟ་གི་གདའ་ནི་རེད། དེ་གི། གཙོ་བོ་ཆེད་ལས་དེ་རེད། རེད་ད་ཁི་ཆོ་དབྱིན་ཇི་མཚོན་རྒྱུ་ན་མ་གཞི་མང་ཆེ་ཤོས་ཆེད་ལས་ལོ་གཅིག་ཅན་དགོས་རེད་མོ། གཅིག་ཡིན་ན་ཟེར།

འདི་གི་ཞིབ་འཇུག་སློབ་མ་དེ་ཡར་ཞུས་རྒྱུ། རེད་ད་ལྟ་ཕལ་ཆེར་རྒྱལ་ཁབ་སོ་སོ་ཁ་ཁ་ཡིན་རྒྱུ་རེད་ད་ང་འདྲ་མཚོན་རྒྱུ་ན་ཁིན་ཐི་སློབ་ཆེན་དེ་ཆི་རེད་ཟེར་ན་སྤྱིར་གི་རང་གི་ད་དང་མོ་དང་བོ་ཨུ་ཆོ་ལྷག་པར་དུ་ནང་གི་སློབ་མ་ཆ་བོ་དེ་ག་ཟིག་འགྱོ་དགོས་དང་ན་དཔལ་འབྱོར་ལ་ཁེན་ཡིན་ན་མིན་ན་ཁེན་དགོས་ནི་རེད་ད་ཁྱོ་རྒྱབ་སྐྱོར་ཟིག་མེད་སོང་གི་ཁྱོ་ངོ་མ་ཤེས་ཁྱིམ་ཚང་སྤྱིར་བཏང་ཟིག་ཁྱོ་ཧ་ར་འགྱོ་རྒྱུ་ཟེར་ན་ཧ་ལས་པ་དཀའ་ནི་རེད་དེ་གི་ད། དང་ཐོག་ཆུ་ལྷོ་བྲག་མ་སོང་གོང་ཡིན་ན་ལྷོ་བྲག་ཐག་གི་མ་བྱོན་གོང་ཡིན་ན་ཆུ་ཆུ་ཟི་ཐག་གི་བྱོ་གོ་ཟིན་ན་ལྷོ་ཡོན་ཐག་གི་བྱོ་གོ་བ་རེད་ད་དགུ་མ་ལྷོ་ཡོན་ཚུར་ལྟ་ཡིན་ན་རེད་ལྷོ་ཡོན་ཚུར་ལྟ་ཡིན་སྟག་དཀར་ནི་ད་གི་ཁི་ཆི་དི་ཚ་ན་ད་ཡིན་ཅི་གི་རྗེ་ཁི་གི་དི་མོ་ལྷོ་ཡོན་གི་རོགས་སྐྱོ་དི་མོ་ཟི་གི་ནང་བ་ཐ་རང་གི་ཡེར་ཤི་རྗེ་ཡིན་དི་གི་ལྷོ་ཡོན་བ་སོང་གི་བཞིག་ནི་ད་རང་གི་ད་གི་ལྷོ་བྲག་འདི་འདེམས་ནི་རེད།

ངེས་གཏན་བྱེད་དགོས་ན་ཡང་སྤྱིར་རང་གི་ཆེད་བརྩོན་གི་ཁ་ཕྱོགས་རང་མོ་འཕེལ་རྒྱས་ཀྱི་ཕྱོགས་སོང་ཟིག། རེད་མོ། དེ་གི་ད་འབུམ་རམས་པ་གན་ནང་བདམས་བཏང་ནི་རེད་ད་དབྱིན་ཇི་ན་ཡོད་ནོ་གི Sussex སློབ་ཆེན་གི་ནང་ན།
རེད། IDS ཟེར་ཡིད་ད། འཕེལ་རྒྱས་ཞིབ་འཇུག་གི་སྡེ་ཁག། འོ། དེ་ནང་དུ་དེ་འདེམས་བྱེད་དགོས་རྒྱུ་མཚན་གཙོ་བོ་ཆི་ཡིན་ན IDS འདྲ་མཚོན་རྒྱུ་ན་ད་སྤྱིར་གི་གཙང་མ་བཤད་ནས་དྭངས་སངས་ཨ QS འཛམ་བུ་གླིང་གི་སློབ་གྲྭ་གི་སློབ་གྲྭ་སོ་སོ་གི་ཆེད་ལས། རེད། དེ་ལོ་རེ་ལོ་རེ་ད།

གཞན་པ་གི་ཚོགས་པ་ཡིན་ན་ཆོག་དེ་ནས་སྲིད་གཞུང་ཡིན་ན་ཆོག་ད་ཆོས་མ་རང་བའི་ས་གནས་ནས་ལས་བྱ་མང་ཟིག་རྣམ་པ་སྣ་ཚོགས་ལས་གི་གདའ་ནི་རེད་ཡིན་ན་ཡང་དེ་འབྲས་བུ་ཟིག་ཧ་ལས་པ་ཡག་པ་ཟིག་ཡོང་གོ་གི་མེད་གི་དེ་ཧ་ལས་དོགས་པ་ཆེན་པོ་ཟ་ནི་རེད་དེ་ལྟ་ས་གནས་མང་ཚོགས་མཚོན་ན་དེ་ལྟ་མོ་ཟིག་རེད་ད་དེ་རྒྱུ་མཚན་ཅི་ནི་ད་ཧ་ར་སོང་ན་མཐར་ཐུག་ན་འབྲས་བུ་ག་ཟིག་ཡོད་ནི་མ་རེད་ལྷག་པར་དུ་ས་གནས་མང་ཚོགས་དང་ས་གནས་སྤྱི་ཚོགས་ཕན་ནི་གི

ང་རང་ཉིད་ལྟ་བུའི FFN ནང་ཡོད་དེ། རེད་རེད། སྐད་དུས་སུ་འབྲོག་པ་དམངས་གཟུགས་ནང་ཞིག་གི་ཡོད་ཀི་མེད་ཀི་ནི་ལ་བཤད་དཀའ་མོ་རེད་འོན་ཀྱང་དམངས་གཟུགས་ཞིག་གི་ཡོད་ནི་མ་རེད། རེད། དེ་འདྲ་ཡིན་མ་ཞིག་ན་ད་འབྲོག་པ་ཆོ་ཁོ་ཅི་རང་གི་ལྟ་སྟངས་ཅི་རེད་ཟེར་ན་ཨོ། ད་རང་གི་ས་ནས་སྲུང་སྐྱོབ་དགོས་ན། ང་རང་གི་ཡོད་ནོ་གི་ཀླད་པའི་ནང་ནོ་ནོ་གི་རིག་གནས་ན་ཆོག་གི་རང་གི་འཚོ་བའི་གོམས་གཤིས་འདི།

གཅིག་དགུ་ལྔ་བཅུ་ལོ་ཡི་གཞུག་ནས། ད་གཅིག་དགུ་བཞི་བཅུ་ཞེ་ལྔ་ལོའི་ད་དེའི་གཞུག་ནས་ད་ཕལ་ཆེར་འཛམ་གླིང་དམག་ཆེན་དམག་འཁྲུག་གཉིས་པ། དེ་མཇུག་རྫོགས་སོང་ད་ཕལ་ཆེར་དང་པོ་ཡི་དེ་ལས་དར་ཡོང་སྲིད། ད་དར་ས་གཙོ་བོ་ལ་ད་ཨ་རི་ས་ཆ་ལ་དེ་ནི་ཡོ་རོབ་གི་རྒྱལ་ཁབ་ཆོ་རེད། དེ་ནས་དང་ཐོག་འདི་ཞིབ་འཇུག་གཙོ་བོ་ཁོ་ཁ་ཕྱོགས་འདྲ་བོ་གང་བསྟིམ་འདི་ཟེར་ན་ད།

མི་ཡི་འཚོ་བ་དང་སྤྱི་ཚོགས་ཀྱི་ནུས་བ་འདི་གོང་འཕེལ་དུ་གཏོང་པ། འདི་འདྲ་ཟིག་ནི་ད་འཕེལ་རྒྱས་ཟིག། མིའི་འཚོ་བ་ངའི་ཐད་ནས་བཤད་ན་ད་གང་རུང་ཟིག་ཡིན་རེད་པ།
གང་རུང་ཟིག་ནི་རེད་ད་ཅི་ཞིབ་འཇུག་གི་དེ་ཆེས་བྱེ་བྲག་གི་སོང་ན་ཆོག་ནི་རེད་ཆེན་པོའི་ཞིབ་འཇུག་ན་ཆོག་དཔེར་བརྗོད་ན་ཆེས་རྒྱལ་ཁབ་ཀྱི་ངོས་ནས་ཞིབ་འཇུག་ན་ཆོག་དཔེར་བརྗོད་ན་རྒྱལ་ཁབ་ཀྱི་དཔལ་འབྱོར་གྱི་འཕེལ་རྒྱས་འདི་ཞིབ་འཇུག་ན་ཆོག་ཆུང་ནས་བཤད་ན་ཆེས་ཁྱིམ་ཚང་ཟིག་གི་འཕེལ་རྒྱས་དེ་བཤད་ཀྱི་རེད་དེ་ནས་ཏང་མང་བོ་ན་ཁྱིམ་ཚང་ནང་གི་མྱི་བྱེ་བྲག་ཟིག་གི་མྱི་སྒེར་ཟིག་གི་འཕེལ་རྒྱས་ཁོའི་སེམས་ཁམས་གྱི་འཕེལ་རྒྱས་ཡིན་ན་ཆོག་གི

སྐད་དུས་སུ་འདྲི་རང་གི་ཀླད་པའི་ནང་ན་དྲི་བ་བཟོས་ནོ་ཟེར་ན་དྲི་བ་བཟོ་བཟོ་འདང་ངོ་ཆི་ཡིན་ཟེར་ན། ས་གནས་མང་ཚོགས་འདོད་ནོ་གི་འཕེལ་རྒྱས་དེ་ཁོ་ཆི་མོ་ཟིག་རེད། རེད་རེད་རེད། ད་ཨ་ཅེ་དུས་རྒྱུན་གི་བཤད་གི་བསྡད་ནོ་ས་གནས་མང་ཚོགས་འདོད་ནོ་འཕེལ་རྒྱས་དེ་ཚན་རིག་དང་མཐུན་པ། ཡིན་མིན་ན་ད་ཚོགས་བ་ཟིག་འོང་དང་འོ་འདི་མོ་ཡི་ལས་དགོས་གན་འདྲ་ཡི་ལས་དགོས་འོད་ཟིག་འཕེལ་རྒྱས་དེ་ས་གནས་མང་ཚོགས་འདོད་ནོ་གི་འཕེལ་རྒྱས་ཟིག་ཡིན་གྱི་རེད་ཡིན་གྱི་མ་རེད་རེད། ང་སྐད་དུས་སུ་དྲི་བ་ཡོད་ནོ་དེ་རེད། དེ་བདེན་གི། དེ་ནི་ད་ཡང་སྤྱི་འབུམ་རམས་པ་ཐོན་ནས་ད་རང་གི་དཔྱད་རྩོམ་གི་ཁ་བྱང་ཡང་སྤྱི་དེ་རེད།

དེ་བར་ད་རང་གི་ཁ་པར་ཧར་ཁྱེར། དེ་ནས་ད་རང་གི་འབྲི་རྒྱུ་ཁོ་ཅ་ལག་ཆོ་དེར། དེ་ཕན་ཆད་ནས་ད་ཕྱི་རོལ་དུ་རང་གི་གཞན་པ་གི་ད་ཁོ་ཇི་ནི་རང་གི་ལུས་ཕུང་ཆོ་དེར་བཀོལ་ན་ཆོག་གི་ཡིན་མིན་ན་རང་གི་བཟང་ས་དེ་བཀོལ་ན་ཆོག་གི། དེ་འདྲ་ཡི་བཀོད་སྒྲིག་ཡིན་རྒྱུ་དང། དེ་ཀོན་ཤིས་ཀི་ལོག་པོ་ཞིག་གཏོང་རང་གི་ཕན་ཐོག་གི། རྟེན་ཞིག་མིན་ནས་ད་རང་གི་ཁོ་ལོག་བ་ཟིན་དེ་ཁོ་ཅག་བ་ཟིན་དེ་རང་གི་ཤི་ནི་རེད། རང་གི་རྣམ་གཟིགས་འཕྲོ་ནས་ན། ད་ཡང་ཉི་ལ་ལ་མི་གཅིག་ག་ཉི་ལ་ལ་ཡང།

ཉན་མཁན་རྣམས་ནས་འགྲོ་འདོད་སྐྱེས་ནི་ཟིག་ཡོད་ན། ཆི་གྲ་སྒྲིག་ཡེད་དགོ་གི། ད་དེ་སོང་ཡིན། ད་སློབ་གཉེར་གི་བརྒྱུད་རིམ་འདྲ་མོ་ཆི་མོ་ཟིག་རེད། དེ་ཕྱོགས་ནས་ངོ་སྤྲོད་ཟིག་ཁ་བརྡ་ཟིག་ཡེད་ན། རེད་འོ་ཡ་འོ་ཡ། ད་ལྟ། ཕྱོགས་གསུམ། ཕྱོགས་གཉིས་གསུམ་ཟིག་ནས་གཅིག་བཤད་པ། རེད་རེད། ད་དང་ཐོག་ད་བཤད་མ་དགོས་བ་རེད་ད་དེ་རང་གི་དབྱིན་ཇི། སྐད་ཡིག་དེ་ངོ་ཡིན་གཅིག་མིན་གཅིག། རྨང་གཞི་ཡོད་པ་ཟིག་དགོས་གི། རེད་རེད། དེ་རྨང་གཞི་དེ་ཡོད་བཏང་ན་ད་ཡིན་གྱི་ད་ཚོ་ད་རེད།

ད་ཅིའི་འཕེལ་རྒྱས་ཞིབ་འཇུག་ཡིན་ན་འཕེལ་རྒྱས་རིག་པ་ཡིན་ན་ཆོག་འདི་སྐོར་བོ་ཆི་སློབ་སྦྱོང་ཡེད་ཟེར་ན། ད་ངེད་ཅག་སྤྱི་ཚོགས་ཚན་རིག་གི་ནང་དུ་ནང་འཇུག་གི་ད་ཁོ་མོ། ད་སྤྱི་ཚོགས་ཚན་རིག་གི་འདི་སྐོར་བའི་ཞིབ་འཇུག་སྐོར་ན་ཨ་ཅག་འདི་ཚ་དང། གི་ལས་ཟིག་མི་འདྲ་ནོ་ཆི་ཡིན་ཟེར་ན་ཨ་ཆུ་འདི་ཚ་ནས་ཞིབ་འཇུག་སློབ་མ་འདོན་འདོན་དགོས་ཏེ། སློབ་མ་མང་ཟིག་ཕལ་ཆེར་རང་གི་སེམས་ནས་ན་ཞིབ་འཇུག་སློབ་མ་འདོན་དགོས་ཏེ། གང་གི་ཕྱོགས་ཞིབ་འཇུག་ཅིག་དེ་གསལ་བོ་ཟིག་ཡོད་རྒྱུ་མ་རེད་ཟིན་གི། ཡིན་ན་ཡང་ང།

དེ་ནས་མི་དང་ཁ་བརྡ་ཡེད་རྒྱུ་གི་སྤོབས་པ། མི་དང་འབྲེལ་བ་འཛུགས་རྒྱུ་གི་སྤོབས་པ། དེ་ཡིན་གཅིག་མིན་གཉིས་དགོས་ནི་དེ་མོ་ཟིག་མེད་སོང་གི་ཁྱོད་ཡུལ་དངོས་རྟོག་ཞིབ་སོང་ན་ཧ་ལས་བ་དཀའ་མོ་ཡིན་གྱི་རེད་དེ་ཡུལ་དངོས་རྟོག་ཞིབ་སོང་མ་བ་ན་ཁྱོད་རང་གི་ད་གི་ཞིབ་འཇུག་གི་རྒྱུ་ཆ་དེ་བསྡུ་ལེན་ཡེད་ན་ཧ་ལས་བ་དཀའ་ནི་རེད་དེ་དཀའ་སོང་གི་གང་གནོད་པ་ཆེ་ཟེར་ན་ད་ཅི་མཐར་ཐུག་རང་གི་དཔྱད་རྩོམ་འབྲི་གི་དེ་ཁྱོད་རང་གི་བཤད་ཧ་ལས་བ་གནོད་པ་ཆེ་གྱི་རེད་བསམ་གི་དེ་འདྲ་ཟེར་རེད་ད་དེའི་ཧམ་ཆེན་ནི་ད་འོང་ཅིག་བྱས་ན་ཁྱོད་ཡིན་གཅིག་མིན་གཉིས་ད་གི་རང་གི་སྤྲོ་བ་ཡོད་ནོ་གི་ད་གི་ཁ་ཕྱོགས་ནས་ཕྱོགས་གི་ཆེད་ལས་དེ།